ཉེ་ཆར་བལ་ཡུལ་གྱི་རྒྱལ་ས་ཀཱ་ཐ་མན་གྲུར་རྒྱལ་སྤྱིའི་ཚོང་འདུས་ཐེངས་དགུ་པ་འཚོགས་པ་དེར་བོད་ནས་ཡོང་བའི་བོད་རིགས་ཚོང་པའི་རུ་ཁག་གི་ཚོང་ཟོག་རྣམས་འགྲམ་ནས་མ་བཏང་སྟབས་གྱོང་གུན་ཕོག་འདུག་ཕྱི་ཟླ་བཅུ་གཉིས་ཀྱི་ཚེས་གཅིག་ནས་ལྔ་བར་ཉིན་གྲངས་ལྔ་རིང་བལ་ཡུལ་རྒྱལ་ས་ཀཱ་ཐ་མན་གྲུར་རྒྱ་གར་དང་རྒྱ་ནག་པ་ཀི་སི་ཐན་འབར་མ་སོགས་རྒྱལ་ཁབ་འདྲ་མིན་གྱི་རྒྱལ་སྤྱིའི་ཚོང་འདུས་ཤིག་འཚོགས་ཡོད་པ་དེར་རྒྱ་ནག་གཞུང་གིས་གོ་སྒྲིག་བྱས་པའི་བོད་ནས་གཞིས་ཀ་རྩེ་དང་ལྷོ་ཁ་ལྷ་ས། སྟོད་མངའ་རིས་སོགས་ནས་ཡོང་བའི་བོད་པའི་ཚོང་པའི་རུ་ཁག་ཅིག་མཉམ་ཞུགས་བྱས་ཡོད་ཀྱང་ཁོ་ཚོའི་ཚོང་ཟོག་མང་ཆེ་བ་རྩམ་པ་སོགས་བཟའ་ཆས་རིགས་ཁྱེར་ཡོད་སྟབས་བལ་ཡུལ་འགྲམ་འགག་སྒོ་ནས་བལ་པོས་མ་བཏང་བར་བཀག་འདུག་ཕྱི་ཟླ་བཅུ་གཉིས་ཀྱི་ཚེས་བཞི་ཚོང་འདུས་ཉིན་མཐའ་མའི་གོང་དེར་ཁོ་ཚོའི་ཚོང་ཟོག་རྣམས་གཞི་ནས་བལ་ཡུལ་ལ་འབྱོར་ཐུབ་ཡོད་ཀྱང་ཚང་མ་ཛ་དྲག་ངང་ནས་ཕམ་ཚོང་བརྒྱབ་སྟེ་ཕྱིར་ལོག་མ་བྱེད་ཀ་མེད་བྱུང་འདུག་དེའི་སྐོར་ལ་བལ་ཡུལ་དུ་གནས་སྡོད་རང་མིང་བརྗོད་འདོད་མེད་པའི་འབྲེལ་ཡོད་མི་སྣ་ཞིག་གིས་གནས་ཚུལ་བརྗོད་དོན། དེ་ལྷ་ས་ནས་ཚོས་ཚོང་འདུས་ཡོང་མཁན་དང་འཛུལ། ཁོང་ཚོ་བོད་པ་ཁག་ཅིག་འདུག་ས་ཁོང་ཚོ་ཡ། ཁག་ཅིག་པང་གདན་ཕོན་ཆེན་པོ་ཁྱེར་བཞག་ས། པང་གདན་དེ་གའི་འཐག་བཞག་ས་བཏང་བཞག་ས། པང་གདན་དེ་གའི་ཁེ་ས་སྡེབ་ཚོང་བཙོང་བཞག་ཉོས་བཞག་ས། ཨ་ནི་ཁོང་ཚོ་ཁག་ཅིག་ཀོང་པོ་སྨན་གླིང་ནས་མི་གའི་བོད་པའི་གི་ཇ་ལྟ་བུ་ཡོད་ས་རེད། ཇ་པ་ཏི་འདྲ་པོ་དང་ཕྱི་འདྲ་འདྲ་པོ་ཅིག་ལྟ་བུ་ཡོད་ས་རེད། དེ་སྤུས་ཚད་དང་དེ་སྤུས་ཚད་འདི་གྱིས་བྱས་འདུག་ས། ཁོང་ཚོ་ཇ་སྒམ་རྒྱུ་ཁ་ཤས་ལ་ཅིག་བསྒྲིགས་བཞག་བཞག་ས། ཨ་ནི་དེ་བས་མང་ཆེ་གེ་བཟའ་ཆས་ཁྱེར་ཡོད་ཟིག་འདུག་ས་རྩམ་པ་དང་དེ་བཟའ་ཆས་མང་ས་མཚམས་ལ་བཀག་བྱས་བཏང་མི་འདུག་ས་ཨ་ནི་རྒྱ་མིའི་ཚོང་པ་ཁ་ཤས་འདུག་ས་ཁོ་ཚོ་ཡ་ཅ་ལག་བཙོང་ཡག་འདུག་ཁོ་ཚོ་བསྡད་ཀྱི་ས་བོད་པ་ཏི་གེ་དགོང་དག་ཆུ་ཚོད་བཞི་པ་ནས་ཁོ་ཚོ་སྒོ་བརྒྱབ་ནས་ཕར་ཚུར་རྒྱུག་འདུག་ས། ད་ཁོ་ཚོ་ཅ་ལག་བཀག་བཞག་ཏི་གེ་མ་བཏང་བཞག་ས་ལ་ད་དུང་འདུག་བཙོང་ཡག་མ་བྱེད་དང་ཞོགས་ཀས་ཁོ་ཚོ་ཕར་ཐོན་པར་ས་དེ་རིང་ཞོགས་ཀས།

བོད་རིགས་ཚོང་པ་ཚོར་ཚོང་མེད་པའི་རྐྱེན་གྱིས་བལ་ཡུལ་གྱི་འཕགས་པ་ཞིང་ཀུན་དང་བཽ་དྷ་མཆོད་རྟེན་བཅས་ལ་གནས་སྐོར་དུ་ཁྲིད་འདུག་ཡང་གནས་སྐོར་དུ་མ་སོང་བར་སྤུན་མཆེད་སོགས་ཐུག་འཕྲད་ཆེད་དགོངས་པ་ཞུས་ན་སྤྲད་ཀྱི་ཡོད་ཀྱང། རྒྱབ་ཏུ་རྗེས་འདེད་བྱེད་མཁན་གྱི་གསང་མྱུལ་མི་སྣ་གཏོང་གི་ཡོད་པ་རེད་འདུག། ཨ་ནེ། ཁེ་ས་ཁེ་ཉིན་གཉིས་ཁོང་ཚོ་འཕགས་པ་ཞིང་ཀུན་དང་མཆོད་རྟེན་ཁྲིད་བཞག་ས། དེ་རིང་ཁོང་ཚོ་མཆོད་རྟེན་ཁྲིད་སོ་སོ་སོ་དགོངས་པ་ཞུས་ན་ཡང་དགོངས་པ་སྤྲད་སྤྲད་ཀྱི་ཡོད་ས་རེད་དེ་སྙིང་པོ་ཞུ་དགོས་ཀྱི་ཡོད་ས་རེད།

ཚོགས་པ་དེ་གི་བྱེད་སྒོ་གིས་གིས་ཟེར། བོད་པ་དོན་དུ་གནས་སྐོར་འགྲོ་ཡ་དེ་ཕ་གི་སྟག་མོ་ནས་རྒྱུ་བ་ཁྲིད་གི་ཡོད་མེད་གང་ཞིག་དེ་མཆོད་རྟེན་དེ་གི་བར་དུ་གང་གི་ཁྲིད་གི་འདུག་ཟེར་གི་འདུག་ཟེར། གང་དེ་བཞིན་མིའི་བར་དུ་སྒོ་ཤིང་ངོ་ཤེས་པ་ཡོད་ན་ཐུག་ཁར་འགྲོ་ཆོག་གི་ཡོད་དེ་དགོངས་ཞུ་སྤྲད་དགོས་གི་ཟེར་གི་འདུག་ཟེར། ཚོང་འདུས་དེར་བལ་ཡུལ་ལ་གནས་སྡོད་བྱེད་མཁན་བོད་རིགས་དང་གྲྭ་བཙུན་མང་པོ་ཞིག་ཀྱང་ཕེབས་ཡོད་ཅིང་ཚོང་འདུས་ཀྱི་ཁྲོམ་རའི་འཛིན་བྱང་ཉོ་བར་བལ་སྒོར་ལྔ་བཅུ་སྤྲོད་དགོས་ཀྱི་འདུག་ཅེས་འགྲེལ་བརྗོད་གནང་སོང། ཡང་ཌི་ཌི་ནིའུ་སི་ཞེས་པའི་རྒྱ་གར་གྱི་དབྱིན་ཇིའི་གསར་འགྱུར་ནང་གནས་ཚུལ་བཀོད་གསལ་ནང་ཐེངས་འདིའི་ཉིན་གྲངས་ལྔའི་རིང་གི་རྒྱལ་སྤྱིའི་ཉོ་ཚོང་ཚོང་འདུས་སྐབས་དགུ་པ་དེ་ནི་ནེ་པ་ལའི་བཟོ་ཚོང་མཉམ་འབྲེལ་ལྷན་ཚོགས་ནས་གོ་སྒྲིག་བྱས་པ་དང་ཕྱི་ཟླ་བཅུ་གཉིས་ཀྱི་ཚེས་ལྔ་ཉིན་མཇུག་བསྒྲིལ་བ་རེད། ཚོང་འདུས་དེའི་ནང་བང་ལ་དེ་ཤི་དང་རྒྱ་གར་རྒྱ་ནག་པཱ་ཀི་སི་ཐན་དེ་བཞིན་ནེ་པ་ལ་བཅས་མཉམ་ཞུགས་བྱས་ཡོད་པ་བཤད་འདུག་རྒྱ་གར་ལྷོ་ཕྱོགས་ནས་ཨ་རིའི་རླུང་འཕྲིན་ཁང་གི་གསར་འགོད་པ་རྒྱལ་མཚན་ཆོས་གྲགས་ཡིན།